གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མི་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནི་ཨ་རིའི་རྒྱལ་ས Washington DC རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཡིན་དུས་ང་ཚོས་ཉོན་མོངས་པ་གཉེན་པོ་བསྟེན་ཏེ་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་དགོས་སྐོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བཀའ་བསྩལ་གནང་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། སེམས་ཀྱི་རང་བཞིན་འོད་གསལ་བ། དྲི་མ་རྣམས་ནི་གློ་བུར་བ་ཡིན་དུས། ང་ཚོས་ཉོན་མོངས་པ་གཉེན་པོ་བསྟེན་ཏེ་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་དགོས་སྐོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་བཀའ་བསྩལ་གནང་མཛད་གདའ། དེའང་ས་གནས་ནས་ང་ཚོའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་ད་རེས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ཉིན་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་དང་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་ལས་ཟུར་རྣམ་པས་དབུས་པའི་ཕྱི་ནང་དད་ལྡན་སེར་སྐྱ་མི་མང་ལྔ་ཁྲི་ལྷག་ལ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་བཀའ་ཆོས་གནང་སྐབས། བཀའ་གནང་ཡོད་པ་དང། སྐབས་དེ་ལ་གོང་ས་མཆོག་གིས་མུ་མཐུད་བཀའ་བསྩལ་བའི་ནང་དྲི་མའམ། ཉོན་མོངས་པའི་གཉེན་པོ་བསྟེན་རྒྱུ་མཆོག་དེ་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ཡིན་ཞེས་བཀའ་གནང་གདའ། སེམས་རང་བཞིན་གྱིས་འོད་གསལ་བ་དྲི་མ་གློ་བུར་བ་འོ་ད་དེ་ཡི་དེ་གཅིག་བསམ་བློ་ཡག་པོ་ཞིག་བཏང་ནས་སེམས་རང་བཞིན་གྱིས་འོད་གསལ་བ་དང་དྲི་མ་གློ་བུར་བ་ཡིན་པ་དེ་ཨེ་ནི། རང་བཞིན་གྱི་འོད་གསལ་བ་དེ་བློ་བག་སྦྱངས་ནས་ངེས་པ་རྙེད་ཐུབ་ཡ་གཅིག་དང། བློ་ཡི་གསལ་བའི་ཆ་དེ་ཡི་དེ་ཕར་གོང་ནས་གོང་དུ་སྤེལ་ཡ་གཅིག་དང། ཨ་ནི་དྲི་མ་གློ་བུར་བ་དེ་ཡི་དེ། ཨེ་ནི། གཉེན་པོ་སྐྱེས་པའི་ཐོག་གཉེན་པོ་སྐྱེས་པའི་ཐོག་ནས་ག་ལེ་ག་ལེ་ལ་ཕར་ཇེ་ཆུང་ཇེ་ཆུང་ཇེ་ཆུང་ཇེ་ཆུང་ཇེ་ཉུང་ཇེ་ཉུང་ཇེ་ཉུང་ལ་ཡ་གཏོང་ཡ་གཅིག། དེའང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས། ཉིན་མཚན་དུས་དྲུག་ཏུ་བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཐུགས་དགོངས་བཞེས་བཞིན་ཡོད་པ་ལྟར་ཆོས་གྲོགས་ཚང་མས་ཀྱང་དེ་ལྟར་དགོས་པའི་ལམ་སྟོན་བཀའ་དྲིན་ཆེ་གནང་མཛད། སྐབས་དེ་ལ་གསུང་ཆོས་ཞུ་བར་བཅར་བའི་དད་ལྡན་སེར་སྐྱ་མི་མང་གི་ཁྲོད་ནས་ཧི་མ་ལའི་རི་རྒྱུད་ཀྱི་མི་རིགས་ཁག་ཞིག་ལ་བཀའ་འདྲི་ཞུ་སྐབས་ཁོང་རྣམ་པས་མགྲིན་དབྱངས་གཅིག་གྱུར་གྱི་ངང་ནས་གསུངས་དོན་ལ། ད་ལན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་གསེར་ཞལ་མཇལ་རྒྱུ་དང་གསུང་ཆོས་ཐོས་པར་བསྐལ་པ་བཟང་པོ་ཞིག་ལ་ངོས་འཛིན་བྱ་གི་ཡོད་ཅེས་གསུངས་གདའ། ད་ལན་གྱི་གསུང་ཆོས་དེ་བཞིན་དད་ལྡན་ཆོས་ཞུ་བ་རྣམས་ལ་བརྙན་འཕྲིན་གྱི་བརྒྱུད་ནས་ཐད་གཏོང་མཇལ་བ་དང་གསན་ཐུབ་པ་མ་ཚད་ད་རུང་དབྱིན་སྐད་དང། རྒྱ་སྐད་ཧིན་དི་དང་ཀོ་རི་ཡ་ཝེཏ་ནམ་སོགས་སྐད་རིགས་མི་འདྲ་བ་ཁག་བཅོ་བརྒྱད་དུ་གསུང་སྒྱུར་གྱིས་རླུང་འཕྲིན་བརྒྱུད་ཐད་གཏོང་གནང་གདའ།

ཆོས་འབྲེལ་དབུ་འཛུགས་གནང་ཡོད་པ་དང་སང་ཉིན་མུ་མཐུད་ནས་སྩལ་གནང་མཛད་ཀྱི་ཡོད་པ་དང། དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་གནས་ནང་མཛད་འཆར་གཞི་བཟུང་ལྟར་ན་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་འཇམ་དཔལ་དབྱངས་ཀྱི་རྗེས་གནང་སྩལ་རྒྱུ་ཡིན་པ་རེད་གདའ། ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལོ་གསར་ཚེས་ཉིན་དགེ་ལྡན་སྨོན་ལམ་ཚོགས་པ་དང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དང་སྤོན་ཊ་ཆོལ་གསུམ་ཚོགས་པ། ཁག་ཅིག་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་པ་རེད་གདའ། ད་ནི་བཙན་བྱོལ་ནང་གི་བོད་པའི་ན་གཞོན་ཉམས་ཞིབ་པའི་སྤུས་ཚད་ཡར་རྒྱས་ཕྱིན་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་གྱིས་གསུངས་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བར་གསན་རོགས།
བཞུགས་སྒར་དུ་ཆགས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནི་དེང་སྐབས་བཙན་བྱོལ་བོད་མིའི་ཉམས་ཞིབ་པ་ཚོ་འདུས་ས་དང་ཉམས་ཞིབ་ཀྱི་རྩལ་བཏོན་སའི་སྡིངས་ཆ་ལྟ་བུ་ཞིག་ཆགས་ཡོད་པར་བརྟེན་ཉམས་ཞིབ་ཁང་དེ་ཉིད་ཀྱི་གོ་སྒྲིག་འོག་འདི་ཚེས་ཉི་ཤུ་རྩ་དགུ་ཉིན་གངས་སྐྱིད་དུ་བོད་ཀྱི་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་དགུ་པའི་དཔྱད་རྩོམ་ཕྱོགས་བསྒྲིགས་ཀྱི་དཔེ་དེབ་དེ་བཞིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་དབུ་འབྱེད་གནང་སྟེ་ཚོགས་འདུ་ཐེངས་དགུ་པའི་ཐོག་སྔར་དང་མི་འདྲ་བར་གཞོན་སྐྱེས་བཙུན་མ་འགའ་ཞིག་མཉམ་ཞུགས་ཀྱིས་འདི་ལྟ་བུའི་ཉམས་ཞིབ་རྩོམ་ཡིག་སྤེལ་བ་ནི

གནང་སྟངས་དང་མ་འདྲ་བའི་ཐོག་ནས་ང་རང་ཚོ་གི་ཉམས་ཞིབ་པ་ཚོ་ལ་ཡང་རང་དབང་ཆ་ཚང་ཡོད་པའི་ཐོག་ནས་ཨ་ནི་ཚང་མ་སོ་སོ་གི་ཚེ་སོ་སོ་གི་རིག་རྩལ་དང་སོ་སོ་གི་ཀུན་ཡོན་དང་སྒྲིག་འཛུགས་ཀྱི་ཐོག་ནས་བདེན་རྫུན་ཁ་ལོ་རེད་བདེན་རྫུན་གང་ལ་གཞི་བཞག་པའི་ཐོག་ནས་རང་དབང་ཆ་ཚང་ལོངས་སུ་སྤྱོད་པའི་ཐོག་ནས་ཉམས་ཞིབ་ཀྱི་དཔྱད་རྩོམ་བདེན་རྫུན་ཅིག་ཐོན་ཡོང་རྒྱུ་གང་ལ་དེ་ལ་ཡང་དངོས་གནས་ཀྱི་སོ་སོ་སེམས་ནང་ལ་ཡང་ཅིག་ཁ་ལོ་རེ་དགའ་སྤོབས་སྐྱེ་དགོས་ཡག་དང་དེ་ནང་བཞིན་ཨ་ནི་དེ་གི་དཔྱད་རྩོམ་བདེན་རྫུན་ལ་ཡང་ཡིད་ཆེས་དང།
ང་ཚོ་ལ་མཐོང་ཆེན་མཐོང་འདི་ཤུགས་ཆེ་འགྲོ་ཆེད་དེ་འདྲ་ཅིག་ང་རང་ངོས་འཛིན་བྱེད་ཀྱི་ཡོད། ད་རེས་དབུ་འབྱེད་གནང་བའི་ན་གཞོན་ཉམས་ཞིབ་པ་ཚོའི་དཔྱད་རྩོམ་ཕྱོགས་བསྒྲིགས་ཀྱི་དཔེ་དེབ་དེའི་ནང། བོད་ཀྱིས་ཏུན་ཧོང་བདག་ཏུ་བཟུང་བའི་སྐོར་དང་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ལོར་བོད་ནང་ལྷགས་པའི་ཤར་པ་རྒྱལ་པོ་ཡི་གནད་དོན་སྐོར། རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་དང་ཨ་རིའི་བར་གྱི་འབྲེལ་བའི་སྐོར། དེ་བཞིན་རི་བོ་དགེ་ལུགས་པའི་བསྟན་བདག་དགའ་ལྡན་ཁྲི་པའི་བྱུང་རབས་སྐོར་སོགས་བོད་ཀྱི་ནང་ཆོས་དང་ལོ་རྒྱུས། རྩོམ་རིག། བརྡ་སྤྲོད། སྐད་ཡིག། སྲིད་དོན། སྐྱེ་ཁམས། དམངས་སྲོལ་སོགས་བརྗོད་གཞི་མི་འདྲ་བ་ཉི་ཤུ་རྩ་བཞི་འདུག་ཅིང་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ཀྱིས་དཔེ་དེབ་འདི་ནི་མ་འོངས་པར་བོད་རིག་པའི་ཚོགས་འདུ་དང་འབྲེལ་བའི་དཔྱད་ཞིབ་ལ་གཞི་བཞག་ས་ལྟ་བུ་ཞིག་ཏུ་འགྱུར་ཐུབ་པའི་ནུས་པ་ཡོད་པ་གསུང་གི་འདུག།
ཉམས་ཞིབ་ཀྱི་དཔྱད་རྩོམ་ཤ་སྟག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་འདི་ཅིག་ཅིག་ཉམས་ཞིབ་བྱས་པའི་གི་ཐོག་ནས་ཨ་ནི་དཔྱད་རྩོམ་ཅིག་བྲིས་ཡོད་དུས་ཙམ་པ་ལ་ཡང་འདི་མ་འོངས་པ་ལ་ཡང་ཅིག་བོད་རིག་པ་དང་འབྲེལ་བ་ཡོད་པའི་གི་ཐོག་ནས་ཨ་ནི་ཡང། དཔྱད་གཞིའི་ཡིག་ཆ་ལ་ནས་མི་འདུག་ཨ་ནི་ཅིག་བརྗོད་གཞི་དེ་འབྲེལ་བ་ཡོད་པ་ཡིན་པ་ཡིན་ནི་ལས་འདི་འདྲས་ཀྱི་ཐོག་ནས་ཡང་ཅིག་ལྟ་ས་འདྲ་བོ་ཅིག་དང། ཕྱི་མིག་ལྟ་ས་འདྲ་བོ་ཅིག་དེ་འདྲས་ཆགས་ཀྱི་འདུག་བ།
ཡང་སྐབས་དེར་ཉམས་ཞིབ་ཁང་དེ་ཉིད་ཀྱི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། སྲིད་བྱུས་ཉམས་ཞིབ་ཁང་གིས་འགྲེམས་སྤེལ་བྱས་པའི་དཔྱད་རྩོམ་དེ་དག་ནི་རྒྱུན་དུ་རྒྱ་ནག་གཞུང་གིས་སྤེལ་བཞིན་པའི་བོད་དང་འབྲེལ་བའི་དུས་དེབ་དེ་དག་ལས་སྤུས་ཚད་ཡག་བ་ཡོད་པ་མྱོང་ཚོར་བྱུང་བའི་སྐོར་གསུངས་ཤིང་མ་འོངས་པར་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་བོད་དོན་དང་འབྲེལ་བའི་ཉམས་ཞིབ་ཀྱི་སྤུས་ཚད་གོང་མཐོར་དང་འབྲེལ་བའི་ཚོགས་འདུ་གང་ཐུབ་ཀྱིས་གོ་སྒྲིག་གནང་རྒྱུ་ཡིན་པ་གསུངས་ཀྱི་འདུག།
དེ་ནང་ཧི་མ་ལ་ཡའི་རི་རྒྱུད་མཁས་པ་དང་དེ་ཚོ་གང་མང་མང་ཞིག་བསྡུ་རུབ་བྱས་ནས་བོད་ཀྱི་ཆོས་དང་རིག་གཞུང་དང་ལོ་རྒྱུས་དང་དེ་ཚོ་འབྲེལ་བ་ཡོད་པ་དེ་ཚོ་གང་ཐུབ་ཐུབ་ཀྱིས་ང་ཚོ་གིས་སྐུལ་སློང་བྱེད་ཐུབ་ཡག་བསྡུ་རུབ་བྱེད་ཐུབ་ཡག་གདན་ཞུ་བྱེད་ཐུབ་དེ་ཚོ་གང་ཐུབ་ཐུབ་ཀྱིས་བྱས་ནས་གནས་ཚུལ་གསལ་བོ་འགྲོ་ཐུབ་ཡག་འབད་བརྩོན་བྱེད་ཡག་ཡིན། གཞན་ཡང་བོད་ཀྱི་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་དགུ་པ་དེ་བཞིན་ཁ་སྔོན་སྤྱི་ཟླ་བརྒྱད་པའི་ནང་བསྐོང་ཚོགས་གནང་སྟེ་ཧི་མ་ལ་ཡའི་རི་རྒྱུད་ཀྱི་ཉམས་ཞིབ་པ་ཚུད་པའི་རྒྱ་བལ་གཉིས་ནས་གཞོན་སྐྱེས་ཉམས་ཞིབ་པ་སུམ་ཅུ་ལྷག་མཉམ་ཞུགས་གནང་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་ཁྲི་ཆེན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་སྐུ་མྱ་ངན་ལས་འདས་ནས་ལོ་ལྔ་བརྒྱ་ལྔ་བཅུ་འཁོར་བའི་རྗེས་དྲན་ཚུགས་ཡོད་པ་རེད་གདའ། དེའང་ང་ཚོའི་གསར་འགོད་པ་བློ་བྷེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་དགའ་ལྡན་ཁྲི་ཐོག་དྲུག་པ་དང་དགེ་ལྡན་སྙན་བརྒྱུད་ཀྱི་གདམས་པའི་མཛོད་འཛིན་བ་སོ་ཆོས་ཀྱི་རྒྱལ་མཚན་མཆོག་དགོངས་པ་མྱ་ངན་ལས་འདས་ནས་མི་ལོ་ཧྲིལ་པོ་ལྔ་བརྒྱ་ལྔ་བཅུ་འཁོར་བའི་རྗེས་དྲན་ཞིག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གྱི་རྒྱལ་སྤྱིའི་རིག་གཞུང་བསྟི་གནས་ཁང་དུ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཉིན་གནང་བའི་ཚོགས་མགོན་དེ་ལ། སྐུ་མགྲོན་གཙོ་བོ་ལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་དང་དམིགས་བསལ་སྐུ་མགྲོན་དུ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་བྱང་རྩེ་ཆོས་རྗེ་སྒོ་སོག་རིན་པོ་ཆེ་དང་རྗེ་ཡབ་སྲས་གསུམ་གྱི་ནང་ཚན་མཁས་གྲུབ་དགེ་ལེགས་དཔལ་བཟང་གི་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་པའི་མཆོག་སྤྲུལ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་སྐུ་འཕྲེང་བཅུ་གསུམ་པ་བསྟན་འཛིན་ཆོས་ཀྱི་རྒྱལ་མཚན་སོགས་མཁན་སྤྲུལ་བླ་སྤྲུལ་མང་པོ་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་བཅས་ཕེབས་ཡོད་པའི་ས་ལ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་མཆོག་སྤྲུལ་རིན་པོ་ཆེ་ནས་རིན་པོ་ཆེའི་སྐུ་སྒེར་སོ་སོའི་འཁྲུངས་སྐར་ཚུན་ལ་མཛད་སྒོ་སྣ་ཚོགས་སྤེལ་རྒྱུ་ལ་ཐུགས་མོས་མེད་ནའང་ཀུན་བདེ་གླིང་བླ་བྲང་གི་ཐོག་ནས་བ་སོ་ཆོས་ཀྱི་རྒྱལ་མཚན་ལ་རྗེས་དྲན་ཞུ་འཆར་ལ་བཀག་འགོག་གི་སྤོབས་པ་མེད་པ་དང་དུས་མཚུངས ྋགོང་ས་མཆོག་ཆིབས་བསྒྱུར་གྱི་སྐབས་དང་བསྟུན་ནས་གནས་མཆོག་རྡོ་རྗེ་གདན་དུ་དགོངས་རྫོགས་མཆོད་འབུལ་གནང་རྒྱུའི་དགོངས་འཆར་ཕུལ་བ་དང་གཙོ་བོ་གཅུང་བ་སོ་ཆོས་ཀྱི་རྒྱལ་མཚན་གྱི་རྣམ་ཐར་ལ་རྗེས་སུ་སློབ་དགོས་པར་ཐུགས་ལ་འཇགས་རོགས། ཞེས་འབོད་སྐུལ་གནང་གདའ། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཀུན་བདེ་གླིང་རིན་པོ་ཆེ་མཆོག་གི་སྐུ་གསུང་ཐུགས་ཀྱི་མཛད་འཕྲིན་དབྱར་མཚོ་ལྟར་རྒྱས་པའི་གསུང་བཤད་གནང་ཡོད་པ་དང། དེ་བཞིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་གཅུང་བ་སོ་ཆོས་རྗེ་དགའ་ལྡན་ཁྲི་ལ་ཕེབས་ནས་སྙན་བརྒྱུད་ཀྱི་གདམས་པ་ཁྱབ་བརྡལ་ཤུགས་ཆེ་བྱུང་བ་དེ་ཁོང་གི་ཞལ་སློབ་རྡོ་རྗེ་མཆེད་གསུམ་སོགས་ལ་ཚེ་གཅིག་གི་རིང་ལ་ཟུང་འཇུག་གི་གོ་འཕང་བརྙེས་པ་དེའི་རྗེས་བསྟན་པར་ཉམས་ལེན་ཕོད་ཚེ་མི་ཚེ་གཅིག་ལ་ཟུང་འཇུག་གི་གོ་འཕང་བརྙེས་པའི་དམིགས་བསལ་གྱི་ཐབས་ལམ་ཡོད་པ་གསལ་པོ་ཆགས་ཡོད་པས་རྗེས་འཇུག་གི་གདུལ་བྱ་ཚོས་ཉམས་ལེན་དགོས་པ་གསུངས་གདའ། ཡང་སྐྱབས་མགོན་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་ནས་ཀུན་བདེ་གླིང་སྐུ་འཕྲེང་རིམ་བྱོན་གྱིས་བསྟན་འགྲོའི་དོན་རྒྱ་ཆེར་མཛད་ཡོད་པ་དང་ཁོང་སྐུ་སྒེར་ལ་མཚོན་ན་ཀུན་བདེ་གླིང་སྐུ་ཐོག་གོང་མ་དང། འབྲེལ་ལམ་ཆེན་པོ་ཡོད་པ་མཆོག་སྤྲུལ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པའི་སྒོ་ནས་སྐུ་གོང་མའི་རྣམ་ཐར་བདག་གིར་བཞེས་རོགས་ཞེས་ལམ་སྟོན་གནང་གདའ། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི Rowell Fund ཐེབས་རྩའི་ལས་འཆར་བདུན་གྱི་ཐོག་རོགས་དངུལ་དང་འདེམས་སྒྲུག་བྱུང་བའི་མི་སྣའི་མིང་གཞུང་གསལ་བསྒྲགས་གནང་གདའ། ཁ་ཉིན་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་འདི་ག་ཨ་རི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་སྤྱི་བསྒྲགས་སྤེལ་བའི་ནང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི Rowell Fund འམ Rowell ཐེབས་རྩའི་ལས་གཞི་ཐད་རོགས་དངུལ་གནང་རྒྱུའི་འདེམས་ཐོན་བྱུང་བའི་ལས་གཞི་དང་མི་སྣ་དེ་དག་གི་མིང་གཞུང། བཀོད་གདའ། སྤྱིར་བཏང་རོ་བལ་ཐེབས་རྩའི་རོགས་དངུལ་ཁྱོན་བསྡོམས་ཨ་རིའི་ཌོ་ལར་ཉིས་ཁྲི་བཞི་སྟོང་བདུན་བརྒྱ་བདུན་ཅུ་དོན་ལྔ་ཡོད་པ་ནས་ལས་འཆར་ལ་གཞིགས་པའི་ཨ་སྒོར་ཉིས་སྟོང་ནས་ལྔ་སྟོང་བདུན་བརྒྱ་བདུན་ཅུ་དོན་ལྔ་བར་གནང་རྒྱུ་ཡིན་པ་དང་ཡང་གསལ་བསྒྲགས་གཞིར་བཟུང་བོད་རིགས་བཞི་བཅུ་ཞེ་དགུ་ཙམ་ནས་རོགས་དངུལ་ཐོབ་ཐབས་སུ་ལས་གཞི་འཆར་འགོད་སྙན་ཞུ་ཕུལ་མི་བྱུང་བའི་ཁོངས་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རོགས་དངུལ་ནང་འདེམས་སྒྲུག་གི་གསལ་བསྒྲགས་གནང་བའི་ཁོངས་སུ། འཇམ་དབྱངས་ལྷ་མོ་ལགས་ཀྱིས་བུད་མེད་ཚོ་ལ་ཁྲིམས་ཐོག་ནས་རྩོད་ལེན་བྱ་ཚུལ་གྱི་སྦྱོང་བརྡར་དང་གོ་སྐབས་སྤྲོད་རྒྱུའི་ཁྲིམས་ཐོག་ནས་བུད་མེད་ནུས་སྟོབས་གོང་འཕེལ་གཏོང་ཐབས་ཀྱི་ལས་གཞི་དང་ཨ་རི་ནང་ཡོད་པའི་བསྟན་འཛིན་ཚེ་དགོངས་དང། བསྟན་འཛིན་རྡ་ས། ཌོག་ཊར་དཀོན་མཆོག་སྒྲོལ་མ་ལགས་འཇམ་དཔལ་དོན་གྲུབ་ལགས། ཀུན་བཟང་སྒྲོལ་མ་ལགས་བཀྲ་ཤིས་ཉི་མ་ལགས་བཅས་ཀྱི་ཐོག་ལ་རོགས་དངུལ་གནང་རྒྱུའི་གསལ་བསྒྲགས་གནང་གདའ།

གསར་འགྱུར་འདོད་ཚུར་རེག་གི་སྙན་སྒྲོན་ཞུ་མི་ང་ཆོས་སྐྱིད་ཡིན། ཡང་དཔལ་འབྱོར་ལས་ཁུངས་དང་བུད་མེད་ནུས་སྟོབས་གོང་འཕེལ་ཚན་པ་གཉིས་ཟུང་འབྲེལ་གྱི་ཐོག་ནས་ཟླ་འདིའི་ཚེས་ཉི་ཤུ་ཉིན་ནས་ཉི་ཤུ་རྩ་དྲུག་བར་ཉིན་གྲངས་བཞིའི་རིང་བཞུགས་སྒར་རྡ་རམ་ས་ལར་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་པ་དང་གོང་ཞུས་ཟབ་སྦྱོང་དེའི་ནང་མཉམ་ཞུགས་གནང་མི་ལྷན་ཁང་ཁག་གི་ནང CTA International Complaint Committee ཞེས་ཟེར་བའི་ལས་ཁུངས་ནང་དཀའ་ངལ་འཕྲད་པའི་རིགས་ཞུ་གཏུག་བྱེད་ཡུལ་གྱི་ཚོགས་ཆུང་བཙུགས་ཡོད་པ་དེ་དག་གི་འབྲེལ་ཡོད་བཅུ་གཉིས་ཀྱིས་མཉམ་ཞུགས་གནང་སྟེ་ཟབ་སྦྱོང་ཐེངས་ཤིག་འབྲེལ་ཡོད་རྒྱ་གར་བ་ནེ་ལོ་ཏི་པཱལ་རྡ་ཏཱ་ལགས་དང་སྐྱབས་བཅོལ་དང་འཚེ་མེད་གཞིས་སྤོ་ལས་གཞིའི་འབྲེལ་ཡོད་འཇམ་དབྱངས་ལྷ་མོ་ལགས་ཡིན་པ་དང་ཁོང་རྣམས་ལ་ད་རེས་ཟབ་སྦྱོང་དེ་བརྒྱུད་ནས་ཕོ་མོ་དབྱེ་འབྱེད་དང་བརྙས་བཅོས་གཏོང་བ། སྐྱེས་པ་ཕོ་གལ་ཆེ་ཡིན་པའི་རྣམ་དཔྱོད་ལྡན་པ་ལས་ཁུངས་ནང་འཁྲིག་སྤྱོད་ཀྱི་ལམ་ནས་སུན་གཙེར་བཟོས་པ་སོགས་ཀྱི་གནད་དོན་ཐོག་ནས་ཞུ་གཏུག་དང་ཁྲིམས་ཐོག་ཉེས་འཛུགས་སོགས་ཀྱི་སྐོར་ལ་ཟབ་སྦྱོང་གནང་རྒྱུ་ཡིན་པ་རེད་ད། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང། རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི་ན་གཞོན་ན་གཞོན་གྱི་ནུས་པའི་ལས་གཞིའི་འགན་འཛིན་དང་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་མཁའ་རླུང་འབག་བཙོག་གིས་རྐྱེན་པའི་གློ་ཡུའི་གཉན་ཚད་དང་དབུགས་མི་བདེ་བའི་སྟོད་དུ་འཚང་བའི་ནད་གཞི་སོགས་ཕོག་ཉེན་ཆེ་བའི་ཐོག་ནས་མིའི་འཕྲོད་བསྟེན་ལ་ཉེན་ཚབས་ཡོད་པའི་སྐོར་ཉམས་ཞིབ་གནང་མི་ཀུན་བཟང་ཚེ་འཕེལ་ལགས་སུ་བོད་ནང་གི་མཁའ་རླུང་འབག་བཙོག་སྐོར་དྲི་རྩད་ཞུས་པའི་དུམ་བུ་གཉིས་པ་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་པ་གསན་རོགས། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང། རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི་ན་གཞོན་གྱི་ནུས་པའི་ལས་གཞིའི་འགན་འཛིན་དང་རྒྱ་གར་རྒྱལ་ས་ལྡི་ལི་ནང་མཁའ་རླུང་འབག་བཙོག་གིས་རྐྱེན་པའི་གློ་ཡུའི་གཉན་ཚད་དང་དབུགས་མི་བདེ་བའི་སྟོད་འཚངས་ཀྱི་ནད་གཞི་སོགས་ཕོག་ནས་མིའི་འཕྲོད་བསྟེན་ལ་ཉེན་ཚབས་སྐོར་ཉམས་ཞིབ་གནང་མི་ཀུན་བཟང་ཚེ་འཕེལ་ལགས་སུ་བོད་ནང་གི་མཁའ་རླུང་དང་ཁོར་ཡུག་གི་གནས་སྟངས་སྐོར་ཁོང་ལ་བཅར་འདྲི་ཞུས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེ་ནི་ཀུན་བཟང་ཚེ་འཕེལ་ལགས་སུ་བོད་ནང་གི་མཁའ་རླུང་འབག་བཙོག་གི་སྐོར་ཉམས་ཞིབ་གནང་འགོ་ཚུགས་མིན་སྐོར་བཅར་འདྲི་ཞུ་སྐབས་སུ། ད་ལྟ་ཁ་སིང་ངེད་ཀྱིས་གཏམ་བཤད་བྱེད་དུས་དེའི་སྒང་ལ་ནས་ཅིག་དོ་སྣང་བྱེད་མཁན་མང་པོ་ཅིག་གིས་དྲི་བ་བསྐུར་སོང། ངེད་ཀྱིས་ཉམས་ཞིབ་དངོས་སུ་ད་བྱེད་མྱོང་མེད་དེ་ཡིན་ན་ངེད་ཀྱི་ཁོང་ཚོ་གི་ཉམས་ཞིབ་བྱེད་རྒྱུ་གིས་ད་འཛམ་གླིང་ནང་ལ་དམིགས་བསལ་ཉམས་ཞིབ་བྱེད་རྒྱུ་གིས་ང་ཚོ་གྲུབ་འབྲས་མང་པོ་ཅིག་བཏོན་ཡོད་ར། དེ་རྣམས་ལ་ད་ལྟ་རྒྱ་ནག་ལ་ལ་ཡང་ཁོང་ཚོས་ཉམས་ཞིབ་བྱེད་མཁན་མང་པོ་ཅིག་འདུག་དེ་ཡི་དམིགས་བསལ་བོད་ཀྱི་འབྲོག་པའི་ས་ཁུལ་ལ་ཉམས་ཞིབ་མང་པོ་ཅིག་བྱས་ཤག་དེས་ན་འབྲོག་པའི་ས་ཁུལ་ཕལ་ཆེ་ཅིག་གི་ང་ཚོས་ད་ལྟ་ན་ཞིག་ཁ་ལག་བཟོ་དུས་ཙམ་པ་ཅིག་གི་རླུང་ཁ་ལག་བཟོས་ཡས་ཀྱི་ཡོ་བྱད་གཙང་མ་ནས་ཚོ་མེད་དུས་ཙམ་ཤིང་དང་ནས་སྒོ་ཕྱུགས་སེམས་ཅན་གི་ནས།

ཅིག་གིས་གློ་བ་གི་ན་ཚ་ཤུགས་ཆེན་པོ་ནང་ཡར་དང་ཨ་མི་སི་དགོན་སྡེ་ཁག་ལ་ཡང། མོས་ཅིག་བསང་དང་དེ་འདྲས་ཀྱི་མཆོད་མེ་རིགས་མང་པོ་སྤར་བའི་སྐད་ནི་ཡང་འདྲས་ཀྱི་ཅིག་གི་དུག་རླུང་མང་པོ་ཅིག་ཡོད་པས་ཡང་ཁོང་ཚོ་གི་ཉམས་ཞིབ་མང་པོ་ཅིག་ནང་བཏོན་ལེ་ཡོད་ལ། ལགས་སོ་ལགས་སོ། དེ་ནས་ཡང་ད་ལྟ་ཁྱེད་དེ་ཅིག་གི་ལོ་རྒྱུས་ལ། རོབ་ཙམ་ལྟ་དུས་སྒང་ལ་ཁྱེད་ཡང་དེ་ཅིག་གི་ད་གད་སྙིགས་ཨེ་ནས་གཙང་བཟོ་དང་དེ་གཅིག་འཛིན་སྐྱོང་སྐོར་ལ་ཡང་ཁྱེད་ཀྱི་ཉམས་ཞིབ་དང་སློབ་སྦྱོང་དེ་འདྲ་གནང་ཡོད་ས་རེད་དེ་བྱེད་དུས་བོད་ནང་ལ་དེ་ནས་ཡང་དཔེར་ན་གཅིག་རླུང་རྟ་དར་ལྕོག་ལ་སོགས་པ་ད་གང་བྱུང་མང་བྱུང་དེ་གཅིག་གཡུག་ཡ་དང་དེ་ནང་བཞིན་གྱི་དེ་ནས་གཅིག་ཆང་རག་དང་ད་སྦི་རག་ལ་ཡ་ལ་སོགས་པ་གི་དེ་ནས་ཡང་གི་ཤེལ་དམ་དེ་ཚོ་ག་ས་ག་ལ་གཡུག་ཡ་དང་འོ་དེ་འདྲས་གི་ཐོག་ནས་ཡང་གཅིག་ཁོར་ཡུག་ལ་ད་བ་ལྟ་ས་ལ་ཡིན་ན་ད་ཅིག་གི་བཙོག་པོ་དང་ཨེ་ནི་ཡང་ཅིག་གི་ཁོར་ཡུག་དང་རི་དྭགས་སེམས་ཅན་ལ་སོགས་པ་ལ་དེ་གནོད་སྐྱོན་གཏོང་གི་ཡོད་པའི་སྐོར་ལ་སྔོན་མ་ད་ཅིག་ཉམས་ཞིབ་པ་ཁ་ཤས་ཀྱིས་གནས་ཚུལ་དེ་འདྲ་བཏོན་སོང་དེའི་ཐོག་ལ་ཨེ་ནི་ཡང་ཅིག་གི་ཅིག་དེ་གི་དཀའ་ངལ་དང་ཨེ་ནི་དེ་གི་ཐོག་ལ་ཨེ་ནི་ཅིག་ག་རེ་འདྲ་བཟོས་ན་ཡག་ཡོད་ན་འོ་དེའི་སྐོར་ཅིག་གསུང་རོགས་ཞུ་གི་ཡིན་ལགས། ལགས་འོང་ལགས་འོང། ད་ད་ལྟ་བོད་ཀྱི་སྔོན་མ་གི་ད་ང་ཚོ་རླུང་རྟ་དང་ཡང་ད་དམིགས་བསལ་ཁ་བཏགས་དང་དེ་འདྲ་རིགས་ཀྱི་ཡང་ཅིག་ལམ་ལུགས་སྲོལ་མང་པོ་ཞིག་ཡོད་དུས་ཙམ་པ་ཡང་དེའི་སྒང་ལ་ད་སྔོན་མ་གི་དུས་ཚོད་ལ་ད་ཁ་བཏགས་དང་རླུང་རྟ་རིགས་དེ་ཚོ་སོ་སོ་ཚོ་ནང་ནས་བཟོས་ཏེ་ད་སོ་སོ་རང་གི་དམིགས་བསལ་ད་ལུག་གི་བལ་གྱི་དེ་འདྲ་བཟོས་ཏེ་ཁོ་ཚོ་ལུགས་སྲོལ་ཤུགས་ཆེན་པོ་ཞིག་འདུག་དེ་ཡིན་དུས་སྔོན་མ་དཀའ་ངལ་དེ་འདྲ་ད་ལུག་བལ་ཡིན་དུས་ཙམ་པ་ཁོ་རང་བཞག་བཞག་པ་ཡིན་ན་ཡང་ཁོ་ཁོར་ཡུག་ནང་ལ་མར་ཐིམ་འགྲོ་ཡ་གི་གནས་སྟངས་ཡོད་རེད་ཡིན་ནའི་ད་ད་ལྟ་དུས་ཚོད་དེ་ལ་དཔེ་ཤུགས་ཆེན་པོ་ཡར་ཐོན་ཤུགས་ཆེན་པོ་ཆགས་འདུག་བསམ་མི་ཚང་མ་གི་བེད་སྤྱོད་བཏང་ཡོད་དུས་ཙམ་པ་ད་ཁ་བཏགས་རིགས་མང་པོ་གཅིག་གི་ནི་འགྱིག་རང་བེད་སྤྱོད་བཏང་ནས་བཟོས་འདུག་བ་དེ་འདྲས་བཟོས་དུས་ཙམ་པ་འདི་མི་རེ་རེ་གི་ཁ་བཏགས་རེ་རེ་བེད་སྤྱོད་བཏང་ནས་དེ་གཅིག་གི་ཁ་ལོ་ར་འཛོམས་འཛོམས་གང་ཡིན་ནའི་ཁ་བཏགས་བེད་སྤྱོད་གཏོང་ཡ་གི་ལུགས་སྲོལ་ཤུགས་ཆེན་པོ་ཞིག་ཡོད་དུས་ཙམ་པ་འདི་གི་ཁ་བཏགས་མང་པོ་གཅིག་གི་ནི། གད་སྙིགས་ནང་མར་འགྲོ་འགྲོ་དོ། དེ་ཡིན་དུས་ཙམ་པ་སྒོ་ཕྱུགས་སེམས་ཅན་ཁ་ལ་ཁ་ཤས་ཀྱི་ད་རྩྭ་དང་དེ་འདྲའི་ཟ་དུས་ཙམ་པ་ནི་ཁོ་རང་ཚོའི་ནང་ལོགས་ལ་དེ་ཁ་བཏགས་མཉམ་དུ་ཟ་ཡ་འགྲོ་བ་དང་དེ་དང་ཨ་ནི་ཆུ་དང་དེ་འདྲའི་མང་པོ་ཅིག་ཡང་རྦད་དེ་ཁོ་རང་བཙོག་པོ་ཆགས་ཡ་ཨ་ནི་དེ་ནང་ལོགས་ཡོད་པའི་ད་ཉ་དང་དེ་འདྲའི་རིགས་ལ་གནོད་སྐྱོན་བྱུང་ཡ་དེ་འདྲའི་ཁོར་ཡུག་སྒང་ལ་གནོད་འཚེ་ཤུགས་ཆེན་པོ་ཅིག་འགྲོ་ད་བཞིན་ཡིན་ནའི་ད་བོད་ནང་ལ་ཡང་དངོས་སུ་ད་ཅིག་གི་ང་ཚོའི་ཡི་རང་སྐྱེ་དགོས་ཡ་ད་གང་ཡིན་ན་བོད་ནང་ལ་མང་པོ་ཅིག་གིས་ད་ད་འདིའི་སྒང་ལ་དོ་སྣང་བྱེད་ནས་ད་ད་ཁ་བཏགས་ཡིན་ནའི། ཅིག་གིས་ཡིན་གཅིག་མིན་གཅིག་ང་ཚོས་ཚང་མ་གིས་ཁ་བཏགས་བྱེད་དགོས་མི་འདུག་ཁ་བཏགས་ཅིག་ཕུལ་དུས་ཁ་བཏགས་དེ་ལ་ཁོ་རང་ཅིག་མཚོན་དོན་མ་འདྲ་ཞིག་ཡིན་ཙང་ཡང། ཁ་བཏགས་སྤུས་དག་པོ་ཅིག་ནས་ཡག་པོ་ཅིག་བཟོ་ཐུབ་ཡ་ལ་ཁོ་རང་ཅིག་གིས་བལ་གྱི་ཁ་བཏགས་བཟོ་ཡ་དང་དེ་ནི་ཡང cotton། དེ་འདྲས་ཀྱིས་ཡང། ཅིག་གང་འདྲས་རང་བྱུང་གི་རྫས་རང་བེད་སྤྱོད་བཏང་ནས་བཟོ་ཐུབ་ཡ་གི་དེ་འདྲས་ཀྱིས་ཁོ་རང་ཚོས་བཟོ་གྲྭ་བཙུགས་ནས་བོད་ནང་དཔེ་ཡག་པོ་ཅིག་གིས་བྱས་བསྡད་ཤག་འདིའི་སྒང་ལ་ཡང་གོ་རྟོགས་སྤེལ་མཁན་མང་པོ་ཅིག་འདུག་དེ། དཔེ་གནད་འགག་ཆགས་བསྡད་འདུག་བསམ་གྱི་འདུག་ལགས། ལགས་སོ་ལགས་སོ། ད་གཞན་དག་ཅིག་ཁྱེད་ལ་བཀའ་འདྲི་ཞུ་རྒྱུ་ལ་དེ་ནས་ཡང་ཅིག་ཁ་ཅིག་གིས་ད་ཅིག་རྒྱ་ནག་གཞུང་གིས་ད་བོད་ནང་ལ་གཏེར་ཁ་སྔོག་འདོན་བྱས་པ་དང་དེ་ནང་བཞིན་གྱི་དེ་ལ་བརྟེན་དེ་ནས་ད་ཅིག་རྫས་ཆ་མང་པོ་ཅིག་བེད་སྤྱོད་བཏང་ནས་དེ་གི་ཐོག་ནས་ཡང་བོད་ནང་གི་ཁོར་ཡུག་ལ་གནོད་སྐྱོན་ཆེན་པོ་གཏོང་གི་ཡོད་པ་དང་དེ་ནང་བཞིན་གྱི་དེ་ནས་ཡང་བོད་ནང་ལ་ད་རྒྱ་ནག་གཞུང་གིས་ད་བོད་ཀྱི་ཆུ་བོ་ཆེན་པོ་ཁག་གི་ཐོག་ལ་ཆུ་མཛོད་རྒྱག་ཡ། ད་ཨ་ནི་ཆུ་བོ་ཁ་བསྒྱུར་བྱས་པ་ལ་སོགས་པའི་ཐོག་ནས་དེ་ནི་ཡང་ཅིག་བོད་ནང་གི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་པོ་འགྲོ་གི་ཡོད་པའི་སྐོར་ལ་ད་ཉམས་ཞིབ་དང་ཨ་ནི་ཅིག་དགོངས་ཚུལ་སྟོན་མཁན་དེ་འདྲའི་ད་ཁོར་ཡུག་ཉམས་ཞིབ་པ་ལ་སོགས་པ་གི་ཐོག་ནས་ཡོང་གི་འདུག་ཁྱེད་ཀྱི་ཐོག་ནས་ཡང་དེ་རྒྱ་ནག་གཞུང་གི་སྲིད་ཇུས་ཀྱི་ཐོག་ནས་ཡང་བོད་ནང་གི་ཁོར་ཡུག་དང་ཨ་ནི་ཅིག་སྐྱེ་འགྲོ་སེམས་ཅན་ལ་ཡང་ཅིག་ཁོར་ཡུག་དང་འབྲེལ་བའི་ཐོག་ནས་དོ་ཕོག་དང་གནོད་སྐྱོན་ཡོང་གི་ཡོད་པའི་ཁྱེད་ལ་དགོངས་ཚུལ་འདྲ་བོ་དང་ཨ་ནི་ཅིག་ཁྱེད་ཀྱི་ཉམས་ཞིབ་འདྲ་བོ་ག་རེ་གནང་ཡ་བྱུང་ཡོད་ན་འོ་དེའི་སྐོར་ཅིག་གསུང་རོགས་ཞུ་ཡིན།
རེད་ལའོ་ང་དམིགས་བསལ་ང་ར་རང་གིས་ད་ཉམས་ཞིབ་དེ་འདྲས་བྱས་བྱུང་མ་སོང་ཡིན་ནའི་ད་ཉམས་ཞིབ་མང་པོ་བྱེད་ད་ང་ར་དོ་སྣང་བྱས་བྱུང་སོང་དེ་ཡིན་དུས་ད་གཙོ་བོ་ད་ད་ཆུ་སྒང་ལ་ད་ཆུ་རགས་ད་གློག་བཟོ་སྐྲུན་བྱས་ཟོ་དོ་དེ་འདྲས་ཀྱི་གནད་འགག་ཅིག་ད་ཡར་ཐོན་སྒང་ལ་ནི་གནད་འགག་ཅིག་ད་ཆགས་བསྡད་ཡོད་ད་ཡིན་ནའི་ཆུ་གི་རིམ་པ་གཅིག་ནང་ལ་ཡང། ཆུ་རགས་ག་ཚོད་རྒྱག་དགོས་ཡོད་མེད་འདི་གི་ཡང་ཁོར་ཡུག་ལ་གནོད་འཚེ་མ་ཡོང་ཡ། འདི་དམིགས་བསལ་འདི་གཡས་གཡོན་ལ་དེ་འདྲས་ཀྱི་ད། གྲོང་པ་འདྲ་ཡོད་ར་དེ་ཚོ་ལ་མི། གྲོང་པ་དེ་ནི་གཡས་གཡོན་གྱི་ད་ཡོད་གོ་ཆུ་སེམས་ཅན་ཚང་མ་ལ་མ་གནོད་ཡ་གི་ཡང་ཁོ་ཅིག་ཅིག་གི་ཚན་རིག་གི་ཞིབ་འཇུག་བྱེད་དགོས་པའི་ཡང་གནད་འགག་མང་པོ་ཅིག་ཡོད་ར་དེ་ཚོ་ལ་ཡང་དོ་སྣང་བྱེད་ཐུབ་ཡ་དེ་འདྲས་ཅིག་གི་བྱེད་དགོས་པའི་གནད་འགག་ཅིག་བསམ་གི་འདུག་ད་འདི་ནང་ལ་གཙོ་བོ་ད་ད་བོད་རང་གི་ད་ཁོ་རང་ཚོ་ས་གནས་ད་ག་རང་འདྲེ་དེ་གཉིས་ཀྱི། མི་མང་པོ་གཅིག་གིས་གཡས་གཡོན་གྱི་ཁོར་ཡུག་མང་པོ་ཅིག་ཧ་གོ་གི་འདུག། འདིས་ཁོ་རང་ཚོ་མཉམ་དུ། ད། སྲིད་ཇུས་བཟོ་བའི་སྐབས་སུ་ཁོ་རང་ཚོ་མཉམ་དུ་མཉམ་ཞུགས་བྱེད་ཐུབ་ཡ། ཁོ་རང་ཚོའི་སྐད་ཆ་ལ་ཉན་ཡ། དེ་འདྲས་ཅིག་བྱེད་ཐུབ་པ་ཡིན་ན་ཡང་བོད་ཀྱི་ད་ཁོར་ཡུག་སྒང་ལ་ཡར་ཐོན་ཡོང་བའི་སྒང་ལ་མཉམ་དུ་ཨ་ནི་ཅིག་ཁོར་ཡུག་བདག། ཅིག་བདག་པོ་རྒྱག་ཡ་ཁོར་ཡུག་ལ་གནོད་འཚེ་ཉུང་རུ་ཡོང་ཡ།

གསུང་ཡ་ཡོད་ན་མེད་ན། ལའོ། ད་ང་ཚོ་ངས་རྒྱུན་གཏན་ནས་དེ་འདྲའི་དྲན་གྱི་ཡོད་ད་ད་དམིགས་བསལ་ཁོར་ཡུག་སྒང་ལ་ད་བོད་དེ་དཔེ་གནད་འགག་ཆགས་བསྡད་ཡོད་རེད་བོད་རང་ལ་མིན་པ་བྱས་ནས་ད་རྒྱ་ནག་རེད་འཛམ་གླིང་ཡོངས་ལ་ཅིག་གནད་འགག་ཆགས་བསྡད་ཡོད་ཟིན་པ་ང་ཚོ་ཁོར་ཡུག་གང་ལ་ཅིག་བོད་པ་གཞོན་སྐྱེས་ད་འཛམ་གླིང་ཡོངས་ལ་དོ་སྣང་བྱེད་བསྡད་ཡོད་རེད་དམིགས་བསལ་བོད་པ་གཞོན་སྐྱེས་དེ་ཚོས་ཁོར་ཡུག་སྒང་ལ་དོ་སྣང་བྱེད་མཁན་ཡོད་ན་དངོས་གནས་ཁོ་ར་དེ་འདྲའི་སྒང་ལ་སློབ་སྦྱོང་བྱས་པ་ཡིན་ན་ག་རེ་ཡིན་ནས་ཅིག་གནད་འགག་ཆེན་པོ་ཅིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་ཨ་ནི། དམིགས་བསལ་ད་བོད་ནང་ལ་ང་ཚོ་ཡང་ཕྱག་ལས་གནང་མཁན་མང་པོ་བྱས་ཏེ་དོན་གཙོ་ཡིན་ཏེ་ང་ཚོ་གི་ད་ཅིག་གི་མ་འོངས་བོད་ནང་ལོགས་ལ་ད་ཅིག་གི་ར་འགྱུར་བ་བཏང་ཡས་དང་ཁོར་ཡུག་སྒང་ལ་བདག་སྐྱོང་བྱས་ཡས་དང་དེ་འདྲས་ཅིག་ཡིན་ན་ང་ཚོ་ས་གནས་རང་བོད་པ་རང་གི་འགན་འཁྱེར་ནས་བྱེད་དགོས་ཡས་དེ་དཔེ་གནད་འགག་ཤུགས་ཆེན་པོ་ཅིག་ཆགས་བསྡད་ཡོད་ར་དེ་ཡིན་དུས་ཙམ་པ་འདི་སྒང་ལ་དོ་སྣང་བྱས་ཡས་གལ་ཆེན་པོ་རེད་བཞག་ཨ་ནི་དེ་མེད་པ་བྱས་ནས་ད་ད་ལྟ་བོད་པ་གི་སྤྱི་ཚོགས་ནང་ལ་ད་ལས་རིམ་གང་འདྲས་ཅིག་བྱས་པ་ཡིན་ནའི་ཅིག་ག་རེ་ཡིན་ནའི་ང་ཚོ་གི་བོད་པ་ཚང་མ་ད་དེ་ཧ་གོ་ཡ་གལ་ཆེན་པོ་རེད་བསམ་གི་འདུག་སོ་སོ་གི་ལས་གནས་སྒང་ལ་དཔེ་གཅིག་གི་གསེང་སུ་ཐོན་པ་དེ་འདྲའི་བྱས་པ་ཡིན་ན་ང་ཚོ་ང་ཚོ་ཡི་གཞུག་མ་གཅིག་ག་ག་རེ་དཀའ་ངལ་འཕྲད་ནས་སོ་སོ་རང་གི་བོད་པ་རང་གི་བྱེད་ཐུབ་ཡ་བོད་པ་རང་གི་ཡང་དཀའ་ངལ་འཕྲད་ན་དེ་ལ་ཡང་གདོང་ལེན་བྱེད་ཐུབ་ཡ་བཟོ་སྐྲུན་བྱེད་ཐུབ་ཡ་འཛིན་སྐྱོང་བྱེད་ཐུབ་ཡ་དེ་འདྲའི་གི་ཁོར་ཡུག་ད་བདག་གཅེས་བྱེད་ཐུབ་ཡ་དེ་འདྲའི་གི་གནད་འགག་ཤུགས་ཆེན་པོ་ཆགས་ཡི་འདུག་བསམ་གི་འདུག་ནའོ།
གཅིག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་བ་ཡིན། དེ་རིང་གི་རྩོམ་སྒྲིག་འགན་འཛིན་ཚེ་བརྟན་རྣམ་རྒྱལ་ལགས་ཡིན། རྣམ་པ་ཚོས་ལས་རིམ་གསན་པར་ཐུགས་རྗེ་ཆེ།